ཕྱི་དཀར་པོ་ཡིན་པ་དེ་ཐབས་བདེ་བ་ཆེན་པོའི་ཡེ་ཤེས་དེ་ནང་དམར་པོ་ཡིན་པ་དེ་ཤེས་རབ་སྟོང་པ་ཉིད། དེ་གཉིས་ཀ་ཐོད་པ་གཅིག་ལ་ཚང་བ་དེ་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་མཚོན་པ་ཡིན། དེ་ནས་ཐོད་པའི་མཐིལ་དུ་ཨ་དམར་པོ་དེ་ཨ་འདི་པདྨ་དམར་པོ་འདབ་མ་བརྒྱད་པ། དེ་ནས་ཟེའུ་འབྲུ་ལ་ཨ་དམར་པོས་མཚན་པ། པདྨའི་ཟེའུ་འབྲུ་ཟེར་དེ་འདབ་མ་གི་ཕྱི་ལོགས་དེ། ཕྱི་ལོགས་དེ་ལྷེབ་ལྷེབ་དེ་ཨ་ནི་འདབ་མ་རེད་པ། དེ་ནས་ནང་ལོགས་དེ་ཨ་ནི་འབུར་འབུར་རེ་བྱུང་བ། འོ་དེའི།

ཤར་དུ་ཟེར་དུས་ན་ང་ཚོ་ནམ་རྒྱུན་འཇིག་རྟེན་གྱི་ཉི་མ་ཤར་ས་ཞིག་ཤར་དགོས་པ་གོ་བ་མ་རེད། གོ་བ་མ་རེད་སོ་སོ་རང་གི་མདུན་དེ་ལ་ཤར་ཐུབ་ཡོད་རེད། རྒྱབ་དེ་ལ་ནུབ་ཐུབ་ཡོད་རེད། དེ་ཆེན་པོ་རེད། ཤར་དུ་དེ་ནས་རྣམ་སྣང་གི་ས་བོན་བྷྲཱུཾ་ལས་ཡི་གེའི་ས་བོན་བྷྲཱུཾ་གྱིས་བྱས། བྷྲཱུཾ་གྱིས་བྱས་བྷྲཱུཾ་དེ་ནི་བྷྲཱུཾ་གྱིས་བྱས་དེ་ནི་བྷྲཱུཾ་དེ་ལས།

དེ་དུས་སྔགས་ཀྱི་དེ་ཡི་ཞལ་ནས། གང་ཟག་དེ་ནི་བླ་མ་རིམ་པ་ལྔ། བླ་མ་རིམ་པ་ལྔ་དེ་ཆགས་སྡང་སྡིག། ཨ་ནི་ནང་མཆོད་བྱིན་རླབས་ཀྱི་ནང་ལ། དེ་ནི་ཆགས་སྡང་ནང་མཆོད་འཁོར་བའི་ཐོག་ལ་ཆགས་སྡང་མཚུངས་པ་ཡིན་ཞིང། ས་དེ་དེ་མཚོན་དོན་དེ་བསམ་བློ་བཏང་ནང་མཆོད་བྱིན་རླབས་བྱེད་པའི་སྐབས་ལ། ཨ་ནི་མཚོན་དོན་དེ་བསམ་བློ་དང། ཨོཾ་ཨཱཿ་ཧཱུྃ་ཞེས་བསྡུས་པ་ནི་ས་མཚོན་གཞུང་ལ་ཡང་ཨོཾ་ཨཱཿ་ཧཱུྃ་གསུམ་མ་གཏོགས་གསུངས་ཡོད་མ་རེད་པ་ལས། ཨ་ནི་ཨོཾ་ཨཱཿ་ཧཱུྃ་ཨོཾ་ཨཱཿ་ཧཱུྃ་བརྒྱད་མཐའ་རུ་དང།

དེའི་མཐའ་སྐོར་ལ་དེ་ནས་ངོ་ཤེས་པ་དང་མ་ཤེས་པའི་ཨ་ནེ་སྐྱེ་བོ་མང་པོ་ཞིག་འགྲོ་བ་རིགས་དྲུག་གི་སེམས་ཅན་ཡོངས་སུ་རྫོགས་པ་ཨ་ནེ་མ་ཞེས་དོན་གོ་བ། ཡང་དེ་ནས་མི་ཡི་རྣམ་པར་བྱས་ཏེ་ཨ་ཏི་པི་རི། ཨ་རི། བ་རི། བདག་གི་གང་བསྡད་པ། དེ་འདྲས་ཀྱི་བསམ་བློ་དང། དེ་འདྲ་ཞིག་བསམ་བློ་བཏང་ནི། དེ་ནས་དེ་ཨོཾ་ཨཱཿ་ཧཱུྃ་ཐེངས་དང་པོའི་སྐབས་ལ་ཨ་ཏི་འོད་ཟེར་གྱིས་ཕོག་པས་རང་གཞན་སེམས་ཅན་ཐམས་ཅད་ཀྱི་ཚེ་རབས་འཁོར་བ་ཐོག་མ་མེད་པ་ནས་བསགས་པའི་དེ་ནས་སྲོག་གཅོད་ཀྱི་སྡིག་པ་དེ། ཨ་ནི། དེའི་རྩ་བ། ཨ་ནི། ཀུན་སློང་དང་བཅས་པ། རྩ་བ་ནས་ཆད་ནས། ཨ་ནི། གསང་བ་ནི་འབེབས་ཀྱིས་ཇི་སྐད་དུ་འཆད་པའི་འཁོར་དུ་གྱུར་པའི་ཨ་ནི་སྡིག་པ་དང་སྒྲིབ་པ། ཨ་ནི་དེ་ཡི་བག་ཆགས་ཀུན་སློང་བཅས་པ་ཡོངས་སུ་རྫོགས་པ་ཨ་ནི་ཚུལ། མདོ་ཁམས་གླིང་གི་ལྕགས་ལམ་པ་ན་ཆོས་ཚུར་བསྡུས་པའི་ཨ་ནི་ནང་མཆོད་ལ་མར་ཐིམ། ནང་མཆོད་ལ་མར་ཐིམ། ཨ་གཏོར་མ་ལ་ཐིམ་ན་འགྲིག་གི། ཚོགས་ལ་ཐིམ་ན་འགྲིག་གི། བ་ད་ག་བ་ལ་ཐིམ་ན་འགྲིག་གི། བ་ད། གཏོར་མ་བྱིན་རླབས་ཡིན་ན་གཏོར་མ་ལ་ཐིམ། ནང་མཆོད་བྱིན་རླབས་ཡིན་ན་ནང་མཆོད་ལ་ཐིམ། ཐང་ཐིམ་སྟེ། དེ་ནས་དེ། དེ་ནས། དེ་ནས། དགེ་བའི་བླ་མ་དང་ཡི་དམ་དང་ཚོགས་པ་བདུད་རྩི་ལ་ཞུ་བ་ཡིན་བསམ་པར་བྱ།

ཨ་ནི་མགོན་པོ་དང་ཆོས་རྒྱལ་དང་དེ་ནས་ལྷ་མོ་དང་དེ་ཚོ་ལ་གཏོར་མ་ཕུལ་དུས་ཨ་ནི་མགོན་པོ་ལ་གཏོར་མ་ཕུལ་བའི་སྐབས་ལ་སོ་སོའི་རྒྱུད་ཀྱི། ཨ་ནི། དེ་ནས་བདག་གཅེས་འཛིན་ཞེས་བྱ་སྟེ་ཨེ་འདི་ཆུ། ཨ་ནི། ཚུར་བསྡུས་བྱས་ནས་གཏོར་མ་ལ་ཐིམ་སྟེ་མགོན་པོ་ལ་ཕུལ། སོ་སོའི་རྒྱུད་ཀྱི་ཚེ་འདི་ཡི་སྣང་ཞེན། བག་ཆགས་དང་བཅས་པ་འདི་སྐྱེས་ཏེ་ཚུར་བསྡུས་བྱས་ནས་གཏོར་མ་ལ་ཐིམ་དམ་བཅའི་ཆུ་སྐྱེས་ལ། དམ་ཅན་ཆོས་རྒྱལ་ལ་ཕུལ། ཨ་ནི་ད་ག་དེ་བཞིན་དེ་འདི་ཆུ་ཆུམ་ཆེ་བའི་སྐྱོན། ཨ་ནི། ག་རེ་ད།